ད་ལོ་ཨ་རི་ནང་ལ་ཡང་སྲིད་འཛིན་འོས་བསྡུ་འདུག་ཅེས་གནང་རྒྱུ་ཡིན་པ་དང་ཨ་ནི་མང་གཙོ་ཚོགས་པའི་ཁོངས་ནས་སྲིད་འཛིན་ལས་ཐོག་པ Joe Biden ཨ་ནི་སྲིད་འཛིན་འོས་མི་ཕལ་ཆེར་གཏན་འབེབས་ཟིན་པ་ལྟ་བུ་ཡིན་པ་དང་ཨ་ནི་སྤྱི་མཐུན་ཚོགས་པའི་ཚོགས་ཁོངས་ནས་སྔོན་འགྲོའི་ལས་རིམ་འགྲོ་བཞིན་ཡོད་པ་དང་ད་ལྟའི་ཆར་ལ་ཡང་སྲིད་འཛིན་ཟུར་པ Donald Trump དང་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡང་ཨ་རིའི་གཞུང་ཚབ་ཟུར་པ Nikki Haley གཉིས་འགྲན་རྩོད་བྱེད་བཞིན་པ་རེད། ཡིན་ན་ཡང་ད་ཅིག་གི་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱེད་པའི་གྲངས་ཐོ་དང་དེ་ག་ནང་བཞིན་སྔོན་འགྲོའི་འོས་བསྡུ་བྱས་ཟིན་པའི་ཁོངས་སུ་ཨ་ནེ་སྲིད་འཛིན་ཟུར་པ Donald Trump རྒྱལ་ཁ་ཤུགས་ཆེ་ཐོབ་ནས་ཧ་ལམ་སྤྱི་མཐུན་ཚོགས་པའི་ཚོགས་ཁོངས་ནས་སྲིད་འཛིན་འོས་མི་གཏན་འཁེལ་བྱེད་ཐུབ་པའི་ཨ་ནེ་ཚོད་དཔག་འདྲ་པོ་ཅིག་བྱེད་ཐུབ་ཡས་ཆགས་བསྡད་ཡོད་རེད། ཡིན་ན་ཡང་ད་སྲིད་འཛིན་ཟུར་པ Donald Trump ལ་ཡང་ཁྲིམས་ཁང་གིས་ཉེས་འཛུགས་མི་འདྲ་བ་ཁ་ཤས་བྱས་ཡོད་པ་དང། ད་ལྟ་ཨ་ནེ་ཁྲིམས་ཁང་ནང་ལ་ཡང་གཏུག་བཤེར་འགྲོ་བཞིན་པའི་གནས་སྟངས་འདུག་ཅེས་ཆགས་ཡོད་རེད། ནག་འཛུགས་བྱས་པ་དེ་ཚོའི་ཁོངས་ནས་ནག་ཉེས་གཉིས་ཙམ་ལ་ཡང་གལ་སྲིད་ཁྲིམས་འགལ་ནག་ཉེས་འདུག་ཅེས་ཐོན་པ་ཡིན་ན་བཙོན་ཁང་ནང་འགྲོ་དགོས་པའི་གནས་སྟངས་འདུག་ཅེས་ཆགས་སྲིད་པ་རེད། གལ་སྲིད་ཁོང་གནས་སྟངས་དེ་འདྲ་ཅིག་ལ་ཡང་གདོང་ལེན་བྱེད་དགོས་བྱུང་བ་ཡིན་ན་གང་ཆགས་ཀྱི་རེད་བྱས་ཏེ་ཨ་རིའི་ནང་ལ་ཡང་དྲི་བ་མང་པོ་ཡོང་གི་ཡོད་རེད། དེ་ག་ནང་བཞིན་རྒྱལ་སྤྱིའི་ཁྱོན་ཡོངས་ནང་ལ་ཡང་གནད་དོན་དེའི་ཐོག་ལ་དོ་སྣང་དང་དྲི་བ་བྱེད་མཁན་མང་པོ་འདུག་ཅེས་ཡོང་བསྡད་ཀྱི་ཡོད་རེད། ཨ་ནི་ཨ་རིའི་ལོ་རྒྱུས་ནང་ལ་ཡང་སྤྱིར་བཏང། ཆིག་སྟོང་དགུ་བརྒྱ་ཉི་ཤུ་ཐམ་པའི་ལོ་ལ་ཡང། སྤྱི་ཚོགས་སྲིད་དོན་ཚོགས་པ་ཞེས་པའི་ཨ་ནི་སྲིད་འཛིན་གྱི་འོས་མི། Eugene Debs། ཞེས་པ་དེ་ཡིས་ཨ་ནི་བཙོན་ཁང་ནང་ནས་ཨ་ནི་སྲིད་འཛིན་གྱི་འོས་གཞི་ལ་ལངས་པའི་ལོ་རྒྱུས་ཡོད་པ་ཙམ་མ་གཏོགས། དེ་མིན་ཨ་ནི་སྲིད་འཛིན་འོས་མི་གཅིག་གིས་ཡང་ཨ་ནི་ཁྲིམས་ཁང་གི་ནག་ཉེས་ཡོད་པ་བཞིན་དུ་ཨ་ནི་སྲིད་འཛིན་གྱི་འོས་མི་ལངས་མཁན་ཕལ་ཆེར་ལོ་རྒྱུས་ནང་བྱུང་མེད་པ་དང། སྲིད་འཛིན་ཟུར་པ Donald Trump གྱི་གནད་དོན་དེ་ཕལ་ཆེར་ཨ་རིའི་ལོ་རྒྱུས་ནང་ལ་ཡང་ཐེངས་དང་པོ་ཆགས་ཡས་ཀྱི་གནས་སྟངས་འདུག་ཅེས་ཆགས་བསྡད་ཀྱི་ཡོད་རེད། ཨ་རིའི་ནང་ལ་ཡང་འོས་བསྡུའི་གནད་དོན་དེ་གཙོ་བོ་རྩ་ཁྲིམས་ཀྱི་འབྲུ་དོན་གཞིར་བཟུང་ཐག་གཅོད་བྱེད་ཀྱི་ཡོད་རེད། གལ་སྲིད་སྲིད་འཛིན་ཟུར་པ Donald Trump ལ་ཡང་ཁྲིམས་ཐོག་ནས་ནག་ཉེས་ཐོན་པ་ཡིན་ན་སྲིད་འཛིན་འོས་མི་ལ་ཡང་མུ་མཐུད་བྱེད་ཆོག་གི་ཡོད་མེད་དང། ནག་ཉེས་ཅན་ལ་ཐག་གཅོད་བྱུང་ནས་བཙོན་ཁང་དུ་སྡོད་དགོས་བྱུང་བ་ཡིན་ན་དེའི་རྗེས་ལ་ཡང་སྲིད་འཛིན་མུ་མཐུད་གནང་ཐུབ་ཀྱི་རེད་པས་ཅེས་པའི་དྲི་བ་དེ་ལ་ཡང།

ཨ་རིའི་རྩ་ཁྲིམས་ནང་ལ་ཡང་སྲིད་འཛིན་ལ་ཡོད་པའི་འོས་ཆོས་ཁོངས་སུ་ཨ་ནི་ཉུང་མཐའ་ལ་ཡང་རང་ལོ་སུམ་ཅུ་སོ་ལྔ་ཡིན་པ་ཅིག་དགོས་ཀྱི་ཡོད་རེད། ཨ་ནི་ཨ་རིའི་ནང་ལ་སྐྱེས་པའི་གང་ཟག་ཅིག་ཡིན་དགོས་པ་དང། ཨ་ནི་ལོ་བཅོ་ལྔ་བསྡད་མྱོང་བའི་ཨ་ནི་ཨ་རིའི་ཆབ་འབངས་ཅིག་ཡིན་དགོས་ཀྱི་རེད་ཅེས་གསལ་ཡོད་རེད། དེ་ལས་གཞན་པའི་འོས་ཆོས་གཞན་པ་གང་ཡང་འདུག་ཅེས་རྩ་ཁྲིམས་ནང་ལ་གསལ་གྱི་ཡོད་མ་རེད། ཨ་རིའི་རྩ་ཁྲིམས་ནང་ལ་ཡང་སྲིད་འཛིན་འོས་དང་མ་འོས་ཀྱི་ཐད་ལ་ཡང། ཁྲིམས་འགལ་གྱི་ནག་ཉེས་ཀྱི་ཚད་འཛིན་སོགས་ཨ་ནི་གསལ་བ་གང་ཡང་ཡོད་མ་རེད། ཡིན་ན་ཡང་ཨ། མངའ་སྡེའི་སྲིད་གཞུང་སོགས་ཀྱིས་གང་ལྟར། ཆབ་སྲིད་ཀྱི་གོ་གནས་བཟུང་མཁན་གཅིག་ལ་ཡང་ཁྲིམས་ཐོག་ནས་ནག་ཉེས་ཡོད་པ་ཡིན་ན་ཨ་ནི་ཆབ་སྲིད་ཀྱི་གོ་གནས་བཟུང་ཆོག་གི་མེད་པ་དེ་གསལ་པོ་ཡོད་རེད་ཅེས་ཨ་ནི་རྩ་ཁྲིམས་མཁས་པ་ཚོས་འདུག་ཅེས་འགྲེལ་བཤད་རྒྱག་གི་འདུག་མངའ་སྡེ་ཚོའི་ཁྲིམས་ལུགས་དེ་ཨ་ནི་ཨ་རིའི་དབུས་གཞུང་གི་ཨ་ནི་ལས་སྣེ་ཚོ་ལ་ཡང་ཁྱབ་ཚད་གང་ཡང་ཡོད་མ་རེད། རྒྱུ་མཚན་དེ་ཚོ་ལ་འདུག་བྱས་བལྟས་པ་ཡིན་ན་ཨ་ནི་སྲིད་འཛིན་ཟུར་པ་ཏྲོ་ནལ་ཏྲམ། སྲིད་འཛིན་འོས་མི་ལངས་ཆོག་གི་ཡོད་པ་མ་ཟད། ཨ་ནི་འོས་བསྡུའི་ནང་ལ་ཡང་གལ་སྲིད་རྒྱལ་ཁ་ཐོབ་པ་ཡིན་ན་སྲིད་འཛིན་གི་ལས་འཁུར་ཡང་བཟུང་ཡས་ལ་ཡང་དཀའ་ངལ་གང་ཡང་ཆགས་ཀྱི་ཡོད་པ་མ་རེད། ཡིན་ན་ཡང་ཨ་རི་ནང་ལ་ཡང་སྤྱི་དམངས་གྱེན་ལོག་གི་ལས་འགུལ་ཆེན་མོ་མཇུག་འགྲིལ་བའི་རྗེས་ལ་ཡང་ཨ་ནི་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བརྒྱད་ལོར་ལ་ཡང་རྩ་ཁྲིམས་བསྐྱར་བཅོས་དོན་ཚན་བཅུ་བཞི་པ་འདུག་བྱས་གཏན་འབེབས་བྱས་པ་དེའི་གི་ནང་ལ་ཡང་ཨ་ནི་རྩ་ཁྲིམས་བསྐྱར་བཅོས་དོན་ཚན་བཅུ་བཞི་པའི་ནང་གསེས་གསུམ་པའི་ནང་ལ་ཡང་རྩ་ཁྲིམས་གོང་དུ་བཀུར་རྒྱུའི་ཁས་ལེན་དམ་བཅའ་བཞག་མཁན་སྐྱེ་བོ་གཅིག་གིས་ཨ་ནི་གཞུང་ལ་གྱེན་ལོག་ངོ་རྒོལ་བྱས་པ་ཡིན་ན། ཨ་ནི་སྐྱེ་བོ་དེའི་གིས་གང་ལྟར་ཆབ་སྲིད་གོ་གནས་གཏན་ནས་བཟུང་ཆོག་གི་ཡོག་མ་རེད་འདུག་ཅེས་བཀོད་ཡོག་རེད། རྩ་ཁྲིམས་བསྐྱར་བཅོས་དེ་ཨ་ནི་དེ་སྔའི་མངའ་བདག་ཚོས་གིས་ཨ་ནི་སླར་ཡང་ཨ་ནི་སྲིད་དབང་ནང་སླེབས་མ་ཐུབ་པ་བཟོ་བའི་དམིགས་ཡུལ་གཙོ་བོར་བཟུང་ནས་ཨ་ནི་བསྐྱར་བཅོས་དེ་བྱས་པ་ཞིག་རེད་ཤག།
We've been saying all along that section 3 of the 14th amendment presents a clear and unequivocal statement that uh, anyone who has sworn an oath of office who engage in insurrection or rebellion having sworn an oath to uphold the constitution against enemies foreign and domestic can never serve again in federal or state office
སྲིད་འཛིན་ཟུར་པ་ཀྲམ་གྱི་ཁ་གཏད་ཚོས་ཨ་ནི་བཅའ་ཁྲིམས་བསྐྱར་བཅོས་ཀྱི་དོན་ཚན་བཅུ་བཞི་པའི་ནང་གསེས་གསུམ་པ་ལུང་དྲངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་དང་པོའི་ཚེས་དྲུག་ཉིན་མོ་དེ་ལ་ཡང་ཨ་རིའི་གྲོས་ཚོགས་ལ་ཡང་ངོ་རྒོལ་གྱེན་ལོག་གིས་གཏོར་བཅོམ་བྱེད་མཁན་ཚོ་ལ་ཡང་སྲིད་འཛིན་ཏྲོ་ནལ་ཀྲམ་གྱིས་བརྒྱུད་སྐུལ་བྱས་པ་དང་ཁོ་རང་དངོས་སུ་ཆ་ཤས་བླངས་ཡོད་རེད་ཅེས་ཁྲིམས་ཐོག་ལ་ཡང་གྱོད་རྩོད་པ་བྱས་ནས་གང་ལྟར་སྲིད་འཛིན་ཀྲམ་འོས་མི་བྱེད་ཆོག་གི་མ་རེད་ཅེས་བཤད་ནས་ད་ལྟ་རྩོད་པ་བྱེད་བཞིན་པ་རེད། ད་ག་ནང་བཞིན་མངའ་སྡེའི་ཁྲིམས་ལུགས་ནང་ལ་ཡང་གནད་དོན་དེ་རིགས་དང་འབྲེལ་བ་ཡོད་རིགས་ལ་ཡང་ཆབ་སྲིད་ཀྱི་ལས་གནས་བཟུང་ཆོག་གི་མ་རེད་ཅེས་ཁྲིམས་ཐོག་ནས་ལུང་འདྲེན་བྱས་ནས། མངའ་སྡེ་ཁ་ཤས་ཀྱི་སྲིད་འཛིན་འོས་མིའི་ཐོ་གཞུང་ནས་སྲིད་འཛིན་ཟུར་པ་ཏྲོ་ནལ་ཀྲམ་འོས་མིའི་ཁོངས་ནས་ཕྱིར་འཐེན་བྱས་པའི་གནས་ཚུལ་འདུག་ཅེས་བྱུང་ཡོད་རེད། དེ་ཡིན་ན་ཡང་ཁྲིམས་དོན་མཁས་པ་ཚོས་ཨ་ནི་བཅའ་ཁྲིམས་བསྐྱར་བཅོས་ཀྱི་དོན་ཚན་བཅུ་བཞི་པའི་ནང་གསེས་གསུམ་པ་དེ་གིས་གཞུང་ལ་གྱེན་ལོག་ངོ་རྒོལ་བྱེད་མཁན་གྱི་ཨ་ནི་སྐྱེ་བོ་གཅིག་གིས་ཨ་ནི་སྲིད་འཛིན་འོས་བསྡུའི་ནང་ལ་ལངས་མི་ཆོག་པ་དང་སྲིད་འཛིན་བྱ་ཆོག་གི་མ་རེད་ཞེས་པ་དེ་ཁ་གསལ་པོ་ཞིག་གང་ཡོད་མ་རེད་ཅེས་འདུག་ཅེས་བཤད་ཀྱི་ཡོད་རེད།

དེ་ནས་ང་ཚོ་གནས་ཚུལ་གཅིག་ཤེས་དགོས་ཡ་གཅིག་ལ་ཡ་གལ་སྲིད་ཨ་ནི་ཁྲིམས་ཐོག་ནས་ཨ་ནི་ཁྲིམས་འགལ་ནག་ཉེས་འདུག་བྱས་བྱུང་བ་ཡིན་ན་ཨ་ནི་གང་ལྟར་མ་འོངས་པ་ལ་ཡ་ཨ་རིའི་ནང་ལ་ཡ་སྲིད་འཛིན་ཡིན་ནའི་རེད་ད་ག་ནང་བཞིན་མངའ་སྡེ་གི་གྲོས་ཚོགས་འཐུས་མི་ལ་སོགས་པ་གང་ལྟར་ཆབ་སྲིད་དང་འབྲེལ་བ་ཡོད་པའི་འོས་བསྡུ་གི་ལས་རིམ་ག་འདྲ་ཅིག་ཡིན་ནའི་འདི་ནང་ལ་ཡ་གང་ལྟར་མཉམ་ཞུགས་བྱས་ཆོག་གི་ཡོད་མ་རེད་དེ་འདྲ་ཡིན་ཙང་གལ་སྲིད་སྲིད་འཛིན་ཏྲོ་ནལ་ཏྲམ་ལ་ཡ་ཨ་ནི་ཁྲིམས་ཐོག་ནས་ནག་ཉེས་འདུག་བྱས་བྱུང་བ་ཡིན་ན།

སྲིད་འཛིན་འོས་བསྡུའི་རྒྱན་ཤོག་ནང་ནས་སྲིད་འཛིན་ཟུར་པ Donald Trump མིང་འགོད་བྱེད་རྒྱུ་མེད་པའི་ཁྲིམས་ཐོག་ནས་ཐག་གཅོད་བྱས་ཟིན་ཡོད་པ་དང། གནད་དོན་དེའི་ཐོག་ལ་ཡང་ཨ་ནི་སྲིད་འཛིན་ཟུར་པ Trump གྱི་ཁྲིམས་རྩོད་པ་ཚོས་ཀྱིས་གང་ལྟར་ཆེས་མཐོའི་ཁྲིམས་ཁང་ལ་ཡང་ཞུ་གཏུག་འདུག་བྱས་སྙན་ཞུ་ཕུལ་ནས་ད་ལྟའི་ཆར་ལ་ཡང་ཨ་ནི་ཆེས་མཐོའི་ཁྲིམས་ཁང་གིས་གནད་དོན་དེའི་སྐོར་ལ་ཡང་ཉན་ཞིབ་ཀྱི་ཐག་གཅོད་གང་ཡང་གནང་མེད་ན་ཡང། གལ་སྲིད་ཆེས་མཐོའི་ཁྲིམས་ཁང་གིས་ཨ་ནི་གནད་དོན་དེའི་ཐོག་ལ་གཏུག་བཤེར་ངོས་ལེན་གནང་བ་ཡིན་ན། སྲིད་འཛིན་ཟུར་པ་ཌོ་ནལ་ཏྲམ་གྱི་ཁྲིམས་རྩོད་པ་ཚོ་ལ་ཡང་རྒྱལ་ཁ་ཐོབ་རྒྱུ་ཡིན་པའི་ཧ་ལམ་ཚོད་དཔག་འདུག་ཅེས་གནང་གི་ཡོད་རེད། དེ་ནས་དྲི་བ་གཞན་དག་དེ་གལ་སྲིད་སྲིད་འཛིན་ཟུར་པ་ཌོ་ནལ་ཏྲམ་ཁྲིམས་ཐོག་ནས་ཁྲིམས་འགལ་ནག་ཉེས་ཐོན་པ་དང་སྲིད་འཛིན་ལ་ཡང་འོས་འདེམས་བྱུང་བ་ཡིན་ན་གནས་སྟངས་ག་རེ་ཆགས་ཀྱི་རེད་ཟེར་བ་དེ། Berkeley མཐོ་སློབ་གྲྭ་ཆེན་མོའི་ནང་ལ་ཡང་རྩ་ཁྲིམས་དང་འབྲེལ་བའི་ཁྲིམས་དོན་ལ་མཁས་པ Erwin Chemerinsky གིས་གསུངས་པ་བྱས་ན། གནས་སྟངས་དེ་འདྲ་བྱུང་བ་ཡིན་ན་དེ་འདྲ་ཅིག་བྱེད་དགོས་ཀྱི་རེད་ཅེས་གསལ་བོ་གང་ཡང་མེད་པ་སོང་ཙང་ཨ་ནི་ཚོད་དཔག་བྱེད་རྒྱུ་ཙམ་མ་གཏོགས་ཅིག་གཞན་དག་གང་ཡང་ཡོད་མ་རེད། ཡིན་ན་ཡང་ཨ་ནི་དགེ་རྒན་ཆེན་མོ་ཨ་ནི Lewinski གིས་གསུངས་པ་བྱས་པས་ན། ཁྲིམས་ཐོག་ནས་བཤད་པ་ཡིན་ན་ཨ་ནི་ཌོ་ནལ་ཏྲམ་ལ་ཡང་ཁྲིམས་ཐོག་ནས་ཉེས་ཅན་ཆགས་ནས་བཙོན་ཁང་དུ་སྡོད་དགོས་བྱུང་བ་ཡིན་ན་ཡང་ཁོ་རང་སྲིད་འཛིན་ལ་འོས་འདེམས་བྱུང་བ་ཡིན་ན་ཨ་ནི་བཙོན་ཁང་ནས་སྲིད་འཛིན་གྱི་ལས་དོན་དེ་བྱེད་ཆོག་གི་ཡོད་རེད། རྩ་ཁྲིམས་ནང་ལ་ཡང་དེའི་སྐོར་ལ་ཡང་གསལ་ཁ་གང་ཡང་ཡོད་མ་རེད། ཨ་མི་རི་ཀའི་ད་ག་ད་ཐོག་མར་རྩ་ཁྲིམས་གཏན་འབེབས་གནང་མཁན་ཚོས་ཀྱི་དེ་འདྲའི་གི་གནས་སྟངས་ཅིག་ཡོང་གི་རེད་བསམ་པའི་དགོངས་པ་འདུག་ཅེས་འཁོར་ཡོད་མ་རེད་ཅེས་འདུག་ཅེས་འགྲེལ་བཤད་གནང་ཤག། ཡང་ལག་ལེན་ངོ་མའི་ཐོག་ནས་གལ་སྲིད་སྲིད་འཛིན་གྱི་ལས་ཁུར་བྱེད་མ་ཐུབ་པའི་གནས་སྟངས་བྱུང་ནས་ཁྲིམས་ལུགས་ཀྱི་དཀའ་ངལ་བྱུང་བ་ཡིན་ན། དེ་རིགས་ཨ་ནི་ཁྲིམས་ཁང་གིས་ཐག་གཅོད་བྱེད་དགོས་ཀྱི་ཡོད་པ་དང། ཨ་ནི་རྩ་ཁྲིམས་བསྐྱར་བཅོས་དོན་ཚན་ཉི་ཤུ་རྩ་ལྔ་པའི་འབྲུ་དོན་ལྟར་བྱས་པ་ཡིན་ན། སྲིད་འཛིན་གྱི་ལས་ཁུར་ཚུལ་བཞིན་འཛིན་སྐྱོང་བྱེད་མ་ཐུབ་པའི་གནས་སྟངས་ཆགས་པ་ཡིན་ན། ཨ་ནི་སྲིད་འཛིན་གྱི་དབང་ཚད་དེ་ཨ་ནི་སྲིད་འཛིན་གཞོན་པ་ལ་ཡང་རྩིས་སྤྲོད་བྱེད་དགོས་ཀྱི་ཡོད་རེད། ཡིན་ན་ཡང་ཨ་ནི་དེ་འདྲའི་གི་ཐག་གཅོད་བྱེད་ཐུབ་ཡས་ལ་ཡ། བློན་ཆེན་ལྷན་ཚོགས་ཀྱི་ནང་ནས་མང་མོས་རྒྱབ་སྐྱོར་ཐོབ་དགོས་ཀྱི་ཡོད་རེད། ཨ་ནི་གལ་སྲིད་སྲིད་འཛིན Donald Trump གྱི་གནས་སྟངས་དེ་འདྲའི་ཅིག་ཆགས་པ་ཡིན་ན། དེ་འདྲའི་གི་ཨ་ནི་སྲིད་འཛིན་གྱི་ད་གང་དང། འགན་དབང་ཡོངས་རྫོགས་པ་སྲིད་འཛིན་གཞོན་པ་ལ་རྩིས་སྤྲོད་བྱེད་ཡས་ཟེར་དེ་ཕལ་ཆེར་ཁག་པོ་ཆགས་ཀྱི་རེད་བསམ་གྱི་འདུག་ག་རེ་ཟེར་ན་ད། བློན་ཆེན་ཚང་མ་སྲིད་འཛིན་རང་གི་བློ་མོས་ནང་བཞིན་བྱས་ནས་ཨ་ནི་འདེམས་སྒྲུག་བྱས་པ་ཡིན་སོང་ཙང་ཨ་ནི་དེ་འདྲའི་གི་དཀའ་ངལ་ཅིག་ཡོང་གི་རེད་བསམ་གྱི་ཡོད་མ་རེད། མདོར་ན་གང་ལྟར་ཨ་རིའི་ནང་ལ་ཁྲིམས་ཐོག་ནས་ནག་ཉེས་ཅན་ལ་ངོས་འཛིན་བྱས་པ་ཡིན་ན་ཡང་སྲིད་འཛིན་གྱི་འོས་བསྡུའི་ནང་ལ་ཞུགས་ཆོག་གི་ཡོད་པ་མ་ཟད། རྒྱལ་ཁ་ཐོབ་པ་ཡིན་ན་ཨནི་སྲིད་འཛིན་གྱི་ལས་འཁུར་ཡང་བཟུང་ཆོག་གི་ཡོད་པའི་གནས་སྟངས་དེ་གསལ་པོ་ཆགས་བསྡད་ཡོད་རེད། ཡང་དམངས་གཙོ་རྒྱལ་ཁབ་གཞན་དག་གི་ནང་ལ་ཡང་གལ་སྲིད་རྒྱལ་ཁབ་དབུ་ཁྲིད་ཅིག་ལ་ཡང་ཁྲིམས་ཁང་གིས་ཁྲིམས་འགལ་ནག་ཉེས་ཀྱི་ངོས་འཛིན་བྱས་པ་ཡིན་ན་ཨནི་ཆབ་སྲིད་ཀྱི་གོ་གནས་ནས་དགོངས་ཞུ་བྱེད་དགོས་ཀྱི་ཡོད་པ་དང་ཡང་ན་རང་བཞིན་གྱིས་ཕུད་འགྲོ་གི་ཡོད་རེད། དཔེར་ན་རྒྱ་གར་ལྟ་བུ་ཆ་མཚོན་པ་ཡིན་ན་རྒྱལ་ཡོངས་གྲོས་ཚོགས་དང་ད་ག་ནང་བཞིན་མངའ་སྡེའི་གྲོས་ཚོགས་འཐུས་མི་གང་ཞིག་ལ་ཡང་ཨ་ནི་ཁྲིམས་ཁང་གིས་ཁྲིམས་འགལ་ནག་ཉེས་ཅན་ལ་ངོས་འཛིན་བྱས་པ་ཡིན་ན་ཨ་ནི་ཁོ་རང་ལ་ཡང་ལོ་གཉིས་ཀྱི་བཙོན་འཇུག་དང་གྲོས་ཚོགས་འཐུས་མིའི་གནས་བབ་ནས་ཕྱིར་འཐེན་བྱེད་དགོས་ཀྱི་ཡོད་རེད། དཔེར་ན་ཉེ་བའི་ཆར་ལ་པ་ཀི་སི་ཐན་ནང་ལ་ཡང་སྲིད་བློན་ཟུར་པ། ཨིམ་རན་ཁན་ལ་ཡང་ལྐོག་ཟ་རུལ་སུངས་ཀྱི་ནག་ཉེས་བྱུང་བའི་རྗེས་ལ་ཡང་ཨ་ནི་སྲིད་བློན་ནས་གནས་དབྱུང་བཏང་བ་ཙམ་མ་ཟད་རིང་མིན་རྒྱལ་ཡོངས་འོས་བསྡུའི་ནང་ལ་ཞུགས་མི་ཆོག་པའི་ཁྲིམས་ཐག་བཅད་ཡོད་རེད། ཨ་ནི་ད་རིང་གི་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལེ་ཚན་འདི་ད་རིང་འདིར་ཞུ་མཚམས་བཞག་གི་ཡིན། རྣམ་པ་ཚོས་ལས་རིམ་དེ་གསན་པར་ཐུགས་རྗེ་ཆེ་ཞུ་བ་ཡིན།